ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་གཅིག་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན།

ཁོང་གིས་མང་ཚོགས་ཁྲོད་བོད་པའི་སྐད་ཡིག་ལ་དོ་སྣང་དང་བེད་སྤྱོད་བོད་ཀྱི་སྐད་ཡིག་ཐོག་ལ་སློབ་གསོ་གོང་འཕེལ་ཡོང་ཐབས་སུ་དམིགས་པ་ཞིག་ཡིན་པར་འགྲེལ་བརྗོད་གནང་བའི་སྐོར་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲེང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་ནས་ཉི་ཤུ་རྩ་དྲུག་བར་འཚོགས་བཞིན་པའི་མཉམ་འབྲེལ་རྒྱལ་ཚོགས་ལོ་འཁོར་ཚོགས་ཆེན་དུ་ཆེད་འགྲོ་གནང་བ་ལྟར་རེས་གཟའ་ལྷག་པའི་ཉིན་ཨ་མ་རི་ཀའི་གྲོང་ཁྱེར་ནེའུ་ཡོག་མཉམ་འབྲེལ་རྒྱལ་ཚོགས་མདུན་དུ་བོད་མི་ཚོས་རྒྱ་ནག་གཞུང་གིས་བོད་ཕྲུག་ཚོ་བཙན་ཤེད་ཀྱིས་གཏན་འཇགས་སློབ་གྲྭའི་ནང་བཏང་ནས་བོད་སྐད་ཡིག་དང་མི་རིགས་ངོ་བོ་རྩ་མེད་བཟོ་ཐབས་ཀྱི་སྲིད་བྱུས་ལ་ངོ་རྒོལ་སྐད་འབོད་གནང་ཡོད་པའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཨ་མི་རི་ཀའི་ཨོ་རེ་གོན་མངའ་སྡེའི་ཕོར་ལེན་བོད་རིགས་ཚོགས་པས། ཕྱི་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་ཕོར་ལེན་ན་རྒྱལ་བའི་མཛད་འཕྲིན་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་གྱི་བགྲོ་གླེང་ཞིག་གོ་སྒྲིག་གནང་རྒྱུའི་འཆར་གཞི་ཡོད་པའི་སྐོར་ལ་བཀའ་འདྲི་ཞུ་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཡོ་རོབ་ནང་བོད་དོན་རྒྱབ་སྐྱོར་གནས་སྟངས་དང་རྒྱ་ནག་གི་ཤུགས་རྐྱེན་ཆུང་དུ་འགྲོ་བཞིན་པའི་སྐོར་ལ་ཡོ་རོབ་བོད་མི་མང་སྤྱི་འཐུས་སྐུ་ཞབས་ཐུབ་བསྟན་དབང་ཆེན་ལགས་དང། ཚ་བོ་ཐུབ་བསྟན་རྒྱ་མཚོ་ལགས་རྣམ་གཉིས་ལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་དང་མཇལ་མོལ་གྱིས་མགོན་པོ་གང་ཉིད་མཆོག་འབྲས་ལྗོངས་ནང་ཆིབས་བསྒྱུར་གནང་རྒྱུའི་ཞལ་བཞེས་གནང་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་འདི་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱ་གར་བྱང་ཤར་འབྲས་ལྗོངས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang མཆོག་གིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་དགྱེས་ཚོར་ཆེན་པོ་ཡིས་སྤྱི་ཁྱབ་བློན་ཆེན་ཁོང་དང་མཇལ་མོལ་གནང་སྟེ།

དད་པའི་ཆ་གཅིག་པོ་བཤད་པ་ཡིན་ན་རྒྱ་མི་གུང་ཁྲན་གྱིས་རྨོངས་དད་རྨོངས་དད་ཟེར་འདུག་བ་ཨ་འདི་ཆགས་ཡག་གི་ཉེན་ཁ་ཡོད་རེད། དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་དང་ས་འབྲེལ་ཆགས་པའི་འབྲས་ལྗོངས་མངའ་སྡེ་ཡིན་ན། དེ་སྔ་ལན་འགའ་ཤས་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་པ་དང་ཆིབས་བསྒྱུར་མཐའ་མ་དེ་ཉིས་སྟོང་བཅུ་གསུམ་ལོར་བསྐྱངས་ཡོད་པ་དང། ད་རེས་མཇལ་མོལ་སྐབས ྋགོང་ས་མཆོག་གིས་རིང་མིན་མགོན་པོ་གང་ཉིད་མཆོག་མངའ་སྡེའི་ནང་ཆིབས་བསྒྱུར་མཛད་སྐབས་ཁུལ་དེར་ཆོས་གྲོགས་རྙིང་པ་ཚོ་དང་ཐུག་འཕྲད་ཡོང་བའི་ཐུགས་རེ་ཡོད་པ་བཀའ་གནང་བ་དང་ཆབས་ཅིག More and more scientists also now showing interest. ནང་ཆོས་ནི་རིག་པའི་ལམ་ནས་དཔྱད་པ་བྱེད་རྒྱུ་ཡོད་པའི་ཆོས་ལུགས་ཤིག་ཡིན་པས་ནུབ་ཕྱོགས་ཀྱི་ཚན་རིག་པའི་ཁྲོད་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པའི་ཁར། སེམས་ཚོར་དང་ནང་སེམས་ཞི་བདེ་ཡོང་བ་ལ་དམིགས་བསལ་དོ་སྣང་བྱེད་ཀྱི་ཡོད་པར་བརྟེན་ནང་ཆོས་ནང་དེ་དག་སྐོར་ཧ་ཅང་གི་གཏིང་ཟབ་པོ་གསུངས་ཡོད་པ་བཀའ་བསྩལ་འདུག། འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འབྲེལ་ཡོད་མི་སྣ་ཞིག་གིས་ཁུངས་ལྡན་གནས་ཚུལ་ངོ་སྤྲོད་གནང་བར་གཞིགས་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་མངའ་སྡེའི་ནང་རིང་མིན་སྤྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་ཉིན་གྲངས་ལྔའི་རིང་ཆིབས་བསྒྱུར་གནང་གི་ཡོད་འདུག་ཡང་འབྲས་ལྗོངས་མངའ་སྡེ་ཡི་གཞུང་འབྲེལ་ངོ་དེབ་སྟེང་གནས་ཚུལ་སྤེལ་བའི་ནང་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་ནས་འབྲས་ལྗོངས་མི་མང་ཡོངས་ཀྱི་ཚབ་ཞུས་ཏེ ྋགོང་ས་ཏཱ་ལའི་བླ་མ་མཆོག་ལ་མངའ་སྡེ་ཡི་ནང་ཆིབས་བསྒྱུར་གནང་རྒྱུ་ཡི་གསོལ་འདེབས་ཞུས་པ་བཞིན་མགོན་པོ་གང་ཉིད་མཆོག་སྤྱི་ཟླ་བཅུ་པའི་ནང་ཆིབས་བསྒྱུར་གནང་རྒྱུ་ཡི་བཀའ་བཞེས་བཟང་པོ་ཐོབ་ཡོད་པ་བཀོད་འདུག། ཡང་དེ་དང་ཕྱོགས་མཚུངས་འབྲས་ལྗོངས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་གིས་སྒེར་གྱི་ངོ་དེབ་སྤྱི་ཚོགས་དྲ་ལམ་སྟེང་གནས་ཚུལ་སྤེལ་བའི་ནང། དེ་རིང་འཛམ་གླིང་ཞི་བདེའི་ཉིན་མོ་དང་སྟབས་བསྟུན། ྋགོང་ས་ཏཱ་ལའི་བླ་མ་མཆོག་དང་མཇལ་མོལ་གྱི་གོ་སྐབས་བྱུང་བར་དགའ་ཚོར་ཆེན་པོ་བྱུང་ཞེས་དང། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་དུས་རྟག་ཏུ་འབྲས་ལྗོངས་པ་རྣམས་ལ་ཐུགས་བརྩེ་བ་ཆེན་པོ་གནང་མུས་ཡིན་པ་ནི་འབྲས་ལྗོངས་པ་ཡོངས་ཀྱི་བསོད་ནམས་ཡིན་པ་སོགས་འཁོད་འདུག། གཞན་ཡང་ད་རེས་མཇལ་ཁའི་སྐབས་འབྲས་ལྗོངས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས Prem Singh Tamang ལྷན་དུ་མངའ་སྡེ་དེ་ཉིད་ཀྱི་བློན་ཆེན་བསོད་ནམས་བླ་མ་དང་སྤྱི་ཁྱབ་དྲུང་ཆེ་ཚུད་པའི་མངའ་སྡེ་ཡི་དཔོན་རིགས་མཐོ་གྲས་ཁག་ཅིག་མཇལ་བཅར་ཞུས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་བ་ཡིན། སྦེལ་ཇམ་བོད་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་རེས་གཟའ་ལྷག་པའི་ཉིན་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་ཏྲེ་བིད་ལིན་ཀ་མཆོག་མཇལ་འཕྲད་ཞུས་ཏེ་བོད་དོན་རྒྱབ་སྐྱོར་གྱི་ཕྱག་ལས་ལ་ཐུགས་རྗེ་ཆེ་ཞུས་འདུག་དེ་ཡང་སྦེལ་ཇམ་བོད་སྐུ་ཚབ་དོན་གཅོད་ཁང་གིས་བཏང་བའི་གནས་ཚུལ་ནང། སྐུ་ཞབས་ཏྲེ་བིད་ལེ་ཀ་མཆོག་དང་མཇལ་འཕྲད་གནང་བའི་སྐབས་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་ཡུ་རོབ་གྲོས་ཚོགས་ནང་སྦེལ་ཇམ་བོད་སྐུ་ཚབ་དོན་གཅོད་ཁང་ནས་བོད་དོན་ལས་འགུལ་སྤེལ་བའི་ཐད་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་མ་ཟད། ད་ལྟའི་བོད་ནང་གི་གནས་སྟངས་དང་དམིགས་བསལ་བོད་ཕྲུག་ས་ཡ་གཅིག་ལྷག་ནང་མི་དང་ཁ་བྲལ་བཏང་ནས་བཙན་ཤེད་ཀྱིས་གཏན་འཇགས་སློབ་གྲྭར་བཞག་པའི་རྒྱ་ནག་གཞུང་གི་བྱ་སྤྱོད་རྣམས་ངོ་སྤྲོད་སྙིང་བསྡུས་ཤིག་ཞུས་ཡོད་པ་རེད་འདུག་ད་དུང་སྐུ་ཚབ་དོན་གཅོད་ཀྱིས་རྒྱ་ནག་གཞུང་གིས་བཀོད་ཁྱབ་བཅུ་དགུ་ཟེར་བའི་སྒྲིག་སྲོལ་གསར་པ་གཏན་འབེབས་བྱས་ཏེ་ཕྱི་ཟླ་དགུ་པའི་ཚེས་གཅིག་ནས་དངོས་སུ་ལག་བསྟར་བྱས་པ་དེའི་དམིགས་ཡུལ་ནི་རྒྱ་ནག་ས་ཁུལ་དང་བོད་ནང་གི་རང་དབང་གི་ཐོག་ལ་སྔར་བས་དམ་དྲག་ཆེ་རུ་གཏོང་རྒྱུའི་ཆེད་དུ་ཡིན་པའི་སྐོར་ངོ་སྤྲོད་གནང་འདུག། སྐབས་དེར་གྲོས་ཚོགས་འཐུས་མི་སྐུ་ཞབས་ཏྲེ་བིད་ལིན་ཀ་མཆོག་གིས་བོད་ནང་གི་གནས་སྟངས་ཇེ་སྡུག་འགྲོ་བཞིན་པའི་ཐོག་ལ་བློ་འཚུབ་ཡོད་པ་དང་ཁོང་གིས་བོད་དོན་ཐོག་ལ་རྒྱབ་སྐྱོར་གནང་བཞིན་པའི་ཕྱག་ལས་ལ་མུ་མཐུད་རྒྱུན་སྐྱོང་གནང་རྒྱུ་ཡིན་པའི་སྐོར་གསུངས་འདུག་གང་ལྟར་ཕྱོགས་གཉིས་བར་ལ་དོན་ཕན་ལྡན་པའི་གོ་བསྡུར་བྱུང་བ་མ་ཟད་མུ་མཐུད་ནས་འབྲེལ་བ་རྒྱུན་སྐྱོང་གནང་རྒྱུའི་བཀའ་མོལ་ཡང་བྱུང་འདུག་སྐུ་ཞབས་ཏྲེ་བིད་ལིན་ཀ་ནི་སུའི་ཏན་གྱི་ཆབ་སྲིད་ཚོགས་པ་ཞིག་ཡུ་རོབ་མི་དམངས་ཀྱི་ཚོགས་པ་སྟེ EPP ཞེས་པའི་ཡུ་རོབ་གྲོས་ཚོགས་ནང་གི་ཆབ་སྲིད་ཚོགས་པ་ཆེ་ཤོས་ཀྱི་ཡིན་པ་རེད། གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུར། ཨ་མི་རི་ཀའི་ནུབ་བྱང་བོད་མིའི་རིག་གཞུང་ཚོགས་པ་དབུ་བརྙེས་ནས་ལོ་ངོ་སུམ་ཅུ་འཁོར་བའི་མཛད་སྒོར་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་མཆོག་སྐུ་མགྲོན་གཙོ་བོར་གདན་ཞུ་གནང་འདུག་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ཉིན་འདི་ག་བྱང་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་ཁང་ནས་བཏང་བའི་གནས་ཚུལ་ནང་ཨ་མི་རི་ཀའི་ནུབ་བྱང་ཁུལ་དུ་ཡོད་པའི་པོར་ལེན་གྲོང་ཁྱེར་དེའི་ནང་ནུབ་བྱང་བོད་མིའི་རིག་གཞུང་ཚོགས་པ། NWTCA། ཞེས་པ་བཙུགས་པ་དེ་ནི་པོར་ལེན་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་ཀྱི་གཟའ་མཇུག་སློབ་གྲྭ་ཡིན་པ་རེད། པོར་ལེནྜ་བོད་རིགས་སྤྱི་མཐུན་ཚོགས་པས་བྱང་ཨ་མེ་རི་ཀའི་བོད་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་སྐུ་མགྲོན་གཙོ་བོ་དང། བཀའ་ཟུར་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་མཆོག་སྤྱི་ཟུར་དབང་འདུས་རྡོ་རྗེ་ལགས་སོགས་ཁག་ཅིག་དང་དེ་བཞིན་ཁྲིམས་དཔོན་ཚེ་དབང་ཀོར་ནེལ་ལགས་དང་གྲོང་ཁྱེར་སྤྱི་ཁྱབ་པ Steve Hogan ཞུ་བ་སོགས་ས་གནས་ཀྱི་དཔོན་རིགས་ཁག་ཅིག་སྐུ་མགྲོན་དུ་གདན་ཞུས་ཐོག་ས་གནས་སེར་སྐྱ་མང་ཚོགས་སུམ་བརྒྱ་ལྷག་མགྲོན་འབོད་ཀྱིས་སྤྱི་ཟླ་དགུ་པའི་ཚེས་བཅུ་དྲུག་ཉིན་ནུབ་བྱང་བོད་མིའི་རིག་གཞུང་ཚོགས་པ་དབུ་བརྙེས་ནས་མི་ལོ་ཧྲིལ་པོ་སུམ་ཅུ་འཁོར་བའི་མཛད་སྒོ་གཟབ་རྒྱས་ཤིག་སྤྱི་མཐུན་ཚོགས་པའི་བོད་ཁང་དུ་ཚོགས་འདུག་སྐབས་དེའི་མཛད་སྒོའི་ཐོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེར་མཇལ་དར་བསྒྲོན་ཞིང་བཀྲ་ཤིས་ཞོལ་པ་གཟིགས་འབུལ་སོགས་ཞུས་པ་དང་མཛད་སྒོ་གྲ་སྒྲིག་གནང་མཁན་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་མཆོག་ཚང་འཇམ་དབྱངས་བཀྲ་ཤིས་ལགས་ནས་དགའ་བསུའི་གསུང་བཤད་གནང་བ་དང་སྤྱི་མཐུན་ཚོགས་པར་ཡུན་རིང་དཔལ་འབྱོར་གྱི་རྒྱབ་སྐྱོར་ཤུགས་ཆེ་གནང་མཁན་ཨེ་རིག་ལེ་མེལ་སན་ཞུ་བ་མཛད་བྲེལ་རྐྱེན་པས་ཕེབས་ཐུབ་མེད་ཀྱང་ཚོགས་པར་ཡིག་ཐོག་ནས་འཚམས་འཕྲིན་གནང་ཡོད་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་རྒྱ་ནག་གཞུང་གིས་བོད་དང་བལ་ཡུལ་བར་གྱི་ཚོང་ལམ་གསར་པ་མགྱོགས་པོ་སྒོ་མོ་འབྱེད་རྒྱུ་བྱེད་བཞིན་པའི་གནས་ཚུལ་ཐོན་འདུག་རྒྱ་ནག་གཞུང་གིས་ཁྱིམ་མཚེས་ཧི་མ་ལ་ཡའི་རྒྱལ་ཁབ་བལ་ཡུལ་དང་མཉམ་དུ་འབྲེལ་ལམ་གཞི་ཁྱོན་ཆེ་རུ་གཏོང་རྒྱུའི་ཐབས་ཤེས་བྱེད་བཞིན་པ་ལྟར་བལ་ཡུལ་དང་ས་འབྲེལ་འཁེལ་བའི་བོད་ཀྱི་གྲོང་གསེབ་ས་ཁུལ་གྱི་ཚོང་ལམ་གསར་པ་སྒོ་མོ་འབྱེད་རྒྱུ་ཡིན་ཞིང། དེ་ནི་རྒྱ་མཚོའི་ངོས་ནས་མཐོ་ཚད་མི་ཀྲེར་བཞི་སྟོང་དྲུག་བརྒྱའི་ཐོག་གི་གཞིས་རྩེ་གྲོང་ཁྱེར་གྱི་འབྲོང་པ་རྫོང་ཁོངས་ཀྱི་ལེགས་རྩེ་ཁྲོམ་ར་འཛུགས་སྐྲུན་གྱི་ལས་གཞི་མཇུག་བསྒྲིལ་ནས་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་རེས་གཟའ་མིག་དམར་ཉིན་ཚོང་ལས་བློན་ཆེན་ནས་ལྟ་ཞིབ་བྱས་པ་མ་ཟད་སྒོ་མོ་ཕྱེ་རྒྱུའི་གྲ་སྒྲིག་ཆ་ཚང་ཟིན་ལུགས་རྒྱ་ནག་གཞུང་འབྲེལ་གསར་ལམ་ཐོག་གནས་ཚུལ་སྤེལ་ཡོད་པ་རེད། འོན་ཀྱང་གསར་འགྱུར་ཐོག་ལ་གཞིས་རྩེ་གྲོང་ཁྱེར་གྱི་འབྲོང་པ་རྫོང་ཁོངས་ཀྱི་ལེགས་རྩེ་ཁྲོམ་ར་དེ་སྒོ་ཕྱེ་རྒྱུའི་དུས་ཚོད་གང་ཡང་བཤད་མེད་ཀྱང། ཚོང་ལམ་དེ་ཡིས་བོད་ཕྱོགས་ནས་ཕྱི་ཕྱོགས་ཀྱི་འཛམ་གླིང་ལ་སྒོ་མོ་ཕྱེ་ནས་རྒྱ་ནག་དང་བལ་ཡུལ་བར་གྱི་འབྲེལ་ལམ་ཡར་རྒྱས་དང་རྒྱ་ནག་དང་བལ་བོའི་མཛའ་འབྲེལ་གྱི་འབྲེལ་བ་མཉམ་ལས་གཏིང་ཟབ་ཏུ་འགྲོ་རྒྱུ་དང་དེ་བཞིན་བོད་ནང་གི་དཔལ་འབྱོར་འཕེལ་རྒྱས་དང་སྤྱི་ཚོགས་ཡར་རྒྱས་འགྲོ་རྒྱུ་ཡིན་པའི་སྐོར་བཀོད་ཡོད་པ་རེད་འདུག་བོད་དང་བལ་ཡུལ་བར་གྱི་ཚོང་ལམ་གསར་པ་དེ་ནི་བོད་ཀྱི་གཞིས་རྩེ་རྫོང་གི་གཡང་ར་ཁོངས་ཀྱི་ལེགས་རྩེ་གྲོང་གསེབ་ནས་འཛུགས་སྐྲུན་བྱས་པ་དེ་ནི་བོད་ཀྱི་རྒྱལ་ས་ལྷ་ས་ནས་ཀི་ལོ་མི་ཀྲེར་དགུ་བརྒྱ་སུམ་ཅུ་སོ་ལྔ་ཙམ་དང་བལ་ཡུལ་རྒྱལ་ས་ཀ་ཐ་མན་གྲུ་ནས་ཀི་ལོ་མི་ཊར་བཞི་བརྒྱ་དགུ་བཅུ་གོ་དགུའི་སར་ཡོད་ཅིང། གཞིས་རྩེ་གྲོང་ཁྱེར་གྱི་འབྲོང་པ་རྫོང་ཁོངས་ཀྱི་ལེགས་རྩེ་ས་ཁུལ་དེ་ནི་ཀོ་ར་ལའི་སྟེང་དུ་ཆགས་ཏེ་དུས་རབས་མང་པོ་ནས་ཧི་མ་ལ་ཡའི་ཁུལ་གྱི་མི་དམངས་ཚོས་འབྲུ་རིགས་དང་ཚྭ་དང་ར་ལུག་ཚོང་སྒྱུར་བྱ་ཡུལ་གྱི་ཁྲོམ་རའི་ལྟེ་གནས་ཤིག་དང་ཡང་བལ་ཡུལ་ཕྱོགས་ཀྱི་གློ་ནས་ཀི་ལོ་མི་ཊར་བཅུ་གཉིས་སར་ཡོད་པའི་བོད་ཀྱི་ས་ཁུལ་གཉིས་ཆུང་ནང་ཁྲོམ་ར་ཞིག་ཀྱང་འཛུགས་སྐྲུན་བྱས་ཡོད་ལ། ད་དུང་བོད་ནས་བལ་ཡུལ་ས་ཆ་གཞན་ཁག་ཏུ་འགྲིམ་འགྲུལ་ཐུབ་པའི་འགྲོ་ལམ་ཡང་འཛུགས་སྐྲུན་བྱེད་པ་རྣམས་མཇུག་བསྒྲིལ་ཡོད་པ་རེད་འདུག་རྒྱ་ནག་གཞུང་གིས་འཛུགས་སྐྲུན་བྱས་པའི་གཞིས་རྩེ་གྲོང་ཁྱེར་གྱི་འབྲོང་པ་རྫོང་ཁོངས་ཀྱི་ལེགས་རྩེ་ཚོང་ལམ་དང་ད་དུང་གཉིས་ཆུང་ཚོང་ལམ་དེ་ནི་ཀི་ལོ་མི་ཊར་ཆིག་སྟོང་བཞི་བརྒྱ་ཙམ་གྱི་བལ་བོད་ས་མཚམས་ཁུལ་གྱི་ཚོང་ལམ་བཞི་པ་ཡིན་ཞིང་ད་དུང་གཞིས་རྩེ་ས་ཁུལ་གྱི་འདྲེན་ཐང་ནས་བལ་ཡུལ་རྒྱལ་ས་དང་རི་བོ་བར་ཁྲོམ་ར་ཁག་གཉིས་སྒོ་མོ་ཕྱེ་རྒྱུའི་འཆར་གཞི་ཡོད་པའི་སྐོར་བཀོད་འདུག།

ཚོགས་ཆེན་ཆེན་མོ་འདིའི་ཚུགས་བསྡད་པའི་ཁ་ཐུག་འདི་ལ་ཡང་ཨ་དེ་རིང་དམིགས་བསལ་གྱིས། རྒྱ་གུང་ཁྲན་གྱི་དཔོན་པོ་དེ་ཕེབས་ནས་ཡོང་ནི་ཁོ་རང་གི་དེ་ཡང་བཀའ་མོལ་གནང་གི་རེད། འདི་ལ་ཡང་ང་ཚོ་ག་རེ་ཞུ་གཏུག་བྱེད་ག་སླེབས་འདུག་ཟེར་ན་ད་ལྟ་འགྲོ་བཞིན་པའི་བོད་ནང་ལ་ཡང་ཨ་ནི་གནས་སྡོད་ཀྱི་བསླབ་གྲྭ་འདི་བཙུགས་ནི་འདིའི་ནང་ལ་ཡང་ཕྲུ་གུ་ལོ་ཆུང་ཆུང་ནས་ལོ་བཅོ་བརྒྱད་ཀྱི་བར་དུ་ལ་ལོ་ན་ཆུང་ཆུང་དེ་ཚོ་ཕ་མ་དང་དེ་ཁ་བྲལ་ཕ་མ་སྤུན་མཆེད་དང་ཁ་བྲལ་ནས་བསླབ་གྲྭ་འདི་འདྲའི་དེ་ན་གནས་སྡོད་ཀྱི་བསླབ་གྲྭ་ལ་ཡང་བཅུག་ནི་ཨ་ནི། མི་རིགས་ཀྱི་ལ་རྒྱ་བརླག་ཡ་དང་ཨ་ནི་མི་རིགས་ཀྱི་རིག་གཞུང་བརླག་ཡ་དང་ཆེད་དུ་འདི་སྐད་དེ་ཚང་མ་ང་ཚོ་དེ་མཚམས་འཇོག་བྱེད་དགོས་ཡོད་རེད་འདི་ལ་ཨ་ནི་འཛམ་གླིང་གི་འགོ་ཁྲིད་ཚོས། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱུན་འཛོམས་ཚོགས་ཆེན་ཐེངས་བདུན་ཅུ་དོན་བརྒྱད་པ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་དུ་འཚོགས་བཞིན་པའི་ཐོག་འཛམ་གླིང་གི་རྒྱལ་ཁབ་ཁག་གི་དབུ་འདྲེན་མཐོ་ཤོས་ཁག་ཚོགས་ཞུགས་གནང་ནས་གནད་དོན་མང་པོའི་ཐོག་གླེང་སློང་གནང་མུས་ཡིན་པ་བཞིན། བོད་མི་ཚོས་རྒྱ་ནག་གཞུང་གིས་བོད་ནང་དུ་བཙུགས་པའི། བོད་མི་རྒྱ་སྒྱུར་གྱི་བཅའ་སྡོད་སློབ་གྲྭའི་ཐོག་གླེང་སློང་ཡོང་བའི། འབོད་སྐུལ་ཡང་ཞུ་བཞིན་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཅར་གྱིན་པ་ཡིན།
རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ན་བོད་པའི་གཞོན་སྐྱེས་ཚེ་རིང་དབང་རྒྱལ་ལགས་ཀྱི་ཟ་ཁང་སྒོ་བྱང་དང་ཟས་སྣའི་རེའུ་མིག་དེ་དག་བོད་ཡིག་ནང་བཀོད་ཡོད་པ་དེ་ནི་ཁོང་གིས་མང་ཚོགས་ཁྲོད་དུ་བོད་པའི་སྐད་ཡིག་ལ་དོ་སྣང་དང་བེད་སྤྱོད་བོད་ཀྱི་སྐད་ཡིག་ཐོག་ལ་སློབ་གསོ་གོང་འཕེལ་ཡོང་ཐབས་སུ་དམིགས་པ་བཞིན་པར་འགྲེལ་བརྗོད་གནང་པའི་སྐོར་ལ་སྒང་ཏོག་ནས་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན།
འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གནས་སྡོད་བོད་པའི་གཞོན་སྐྱེས་ཚེ་རིང་དབང་རྒྱལ་ལགས་ཀྱིས་མང་ཚོགས་ཁྲོད་བོད་ཀྱི་སྐད་ཡིག་ལ་དོ་སྣང་ཉམས་ལེན་དང་ལྷག་པར་དུ་སོ་སོའི་ཐུན་མོང་མ་ཡིན་པའི་སྐད་ཡིག་ལ་དགའ་ཞེན་དང་བོད་པའི་སྐད་ཡིག་དེ་བཞིན་གལ་ཆེ་དོན་ཆེར་བརྩིས་པའི་ཐོག་ཁོང་རང་ཉིད་ཀྱིས་ཟ་ཁང་གི་མི་ནུའམ་ཟས་སྣེ་དང་དེ་དག་གི་རིན་གོང་གསལ་བའི་ཐོ་གཞུང་དབྱིན་ཡིག་དང་བོད་ཡིག་གཉིས་ཀྱི་ཐོག་བཀོད་ཡོད་འདུག་དེའི་སྐོར་ཚེ་རིང་དབང་རྒྱལ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
མི་ནུ་ནང་གི་དེ་ངས་བྲིས་ཏེ་ཨེ་མ་ནི་ང་རང་གིས་ཅིག་ང་རང་གིས་ད་བོད་ཡིག་དེ་གལ་ཆེན་པོ་ཞིག་ར་བོད་ང་ཚོའི་སྐད་དང་རིག་གཞུང་དེ་སྐད་དང་ཡི་གེ་དེ་གལ་ཆེ་ཤོས་ཅིག་རེད་བ་འདི་ཨེ་མ་ནི་ང་རང་གིས་ད་སེམས་པ་ལ་ངག་དེ་འདྲི་རུ་ཡོད་ར་གོ་བ་ཡིན་ནའི་ང་རང་གིས་བོད་ཡིག་ནས་མང་པོ་བེད་སྤྱོད་བྱེད་བསྡད་ཀྱི་ཡོད་ང་རང་ཆུང་དུས་ནས་ད་དགེ་རྒན་རྒན་ལགས་ཀྱི་བཀའ་དྲིན་གྱིས་ང་རང་བོད་ཡིག་དེ་ཧང་སངས་ཡག་པོ་མེད་པ་ཡིན་ནའི་གང་འཚམ་ཞིག་ང་རང་ཤེས་པ་ཅིག་ར་འདི་བྱས་ང་ཡི་དུས

སྐད་ཡིག་ནི་བོད་མི་རིགས་ཀྱི་ངོ་བོ་མཚོན་བྱེད་ཀྱི་ཁྱད་ནོར་རིན་ཐང་ཅན་ཞིག་ཡིན་ལ་སྐད་ཡིག་ནི་མི་རིགས་ཀྱི་སྲོག་རྩ་ཡང་ཡིན་སྟབས་ད་ཆ་ཚེ་རིང་དབང་རྒྱལ་ལགས་ཀྱིས་སྒང་ཏོག་ནང་གི་ཟ་ཁང་ཆུང་ཆུང་ཞིག་ནས་ལས་གཞི་དེ་འགོ་བརྩམས་ནས་ཁོང་གི་རེ་བར་མ་འོངས་པར་བཙན་བྱོལ་རང་དབང་ལུང་པའི་ནང་ཡོད་པའི་བོད་མི་ཚང་མས་སོ་སོའི་ཚོང་ཁང་དང་ཟ་ཁང་སོགས་ཀྱི་སྒོ་བྱང་བོད་ཡིག་ནང་བཀོད་པ་དང་སོ་སོའི་སྐད་ཡིག་ལ་དགའ་ཞེན་འཕེལ་བའི་རེ་བ་དང་ཡིད་ཆེས་ཞུ་བཞིན་ཡོད་པ་ཁོང་ནས་མུ་མཐུད་གསུང་དོན། བྱུང་ན་ང་རང་ཚོ་བོད་མི་ཡོངས་ཀྱིས་ཚང་མས་ཀྱིས་བྱེད་ཐུབ་ན་དེ་ང་རང་ཚོའི་ལས་འགན་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ར་ང་རང་ཚོ་སྐད་དང་ཡི་གེ་ལས་དེ་ང་རང་ཚོ་སྤྱིར་བཏང་གི་ཆ་བཞག་པ་ཡིན་ན་ང་རང་ཚོ་ད་ཀ་རྡོར་སྒང་གསུམ་དེ་གི་གོང་ས་མཆོག་ལ་ང་རང་ཚོ་གི་དམ་བཅའ་ཞིག་བཞག་ཡོད་ར་སྐད་དང་ཡི་གེ་དེ་དེ་བྱས་ན་ང་རང་ཚོ་ད་གང་བྱུང་བྱུང་བྱེད་ཀྱི་ཡིན་ལབ་ནི་ར་དེ་བྱས་ན་ང་རང་ཚོ་གི་གང་བྱུང་བྱུང་ང་རང་ཚོ་སྐད་དང་ཡི་གེ་དེ་ང་རང་ཚོ་དཔེ་གལ་ཆེན་པོ་ར་རྒྱ་མི་ཡིན་ན་ཡང་ང་རང་ཚོ་དེ་རང་གཏོར་བཤིག་བཏང་གི་ཡོད་རེད་པ་པ་སངས་ལགས་ཀྱིས་མཁྱེན་གནང་གི་ར་སྐད་དང་ཡི་གེ་དེ་རང་གཏོར་བཤིག་བཏང་ནི་ད་དེ་ང་རང་ཚོ་གི་ད་ང་རང་ཚོ་རང་དབང་ལུང་པ་དེ་ནང་ང་རང་ཚོ་གཅིག་བྱེད་ཡག་ཅིག་རེད་ར། དེ་བྱས་ནས་ང་རང་ཚོ་འདི་བྱེད་ཐུབ་ན་ཚང་མ་ཡིས་བྱེད་ཐུབ་ན་ཡག་པོ་རེད་དྲན། སྤྱིར་ཀ་རྡོར་སྒང་གསུམ་ཁུལ་དུ་བོད་མི་རྣམས་ཁ་ཐོར་ངང་ས་གནས་ཡུལ་མི་དང་འབྲེལ་ནས་གནས་བཞིན་ཡོད་པ་མ་ཟད་ཁུལ་དེར་བལ་པོའི་སྐད་ཀྱི་ཤུགས་རྐྱེན་ཧ་ཅང་ཆེན་པོ་ཡོད་སྟབས་བོད་པའི་སྐད་ཡིག་གི་གནས་ཚད་ས་གནས་གཞན་དང་བསྡུར་ན་ཞན་པོ་ཡོད་པ་རེད་ཁོང་གི་ཟ་ཁང་ནང་ཉིན་ལྟར་སྒང་ཏོག་དང་ལྷག་པར་དུ་འབྲས་ལྗོངས་ནང་གི་ས་ཁུལ་འདྲ་མིན་ནས་ཞལ་ལག་མཆོད་མཁན་བོད་རིགས་དང་ཆོས་དང་རིག་གཞུང་གཅིག་པའི་འབྲས་ལྗོངས་ནང་གི་མི་རིགས་མང་པོ་ཞིག་ཡོང་བཞིན་ཡོད་པ་དང་ཁོང་ཚོ་ཕལ་ཆེ་བས་ཚེ་རིང་དབང་རྒྱལ་ལགས་ཀྱི་ཟ་ཁང་གི་སྒོ་བྱང་དང་ཟས་སྣེ་དང་དེ་དག་གི་རིན་གོང་གསལ་བའི་ཐོ་གཞུང་བོད་ཡིག་ཐོག་བཀོད་པར་དགའ་མོས་དང་བསྔགས་བརྗོད་བྱེད་བཞིན་ཡོད་པ་གསུང་གི་འདུག།

སེམས་ཁུར་ཆེན་པོ་བླངས་མཁན་ཞིག་ཡིན་པ་རེད་ཁོང་གིས་ཀ་རྡོར་སྒང་གསུམ་ཁུལ་དུ་གནས་སྡོད་ཁ་ཐོར་བོད་མི་ཚོས་གང་ཐུབ་ཀྱིས་བོད་མི་ནང་ཁུལ་འཕྲད་སྐབས་ངེས་པར་དུ་བོད་སྐད་ཐོག་བཀའ་མོལ་གནང་སྐྱོང་ཡོང་བའི་རེ་སྐུལ་ཞུས་གནང་གི་འདུག་ཚེ་རིང་དབང་རྒྱལ་ལགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་བྱང་འབྲས་ལྗོངས་ཀྱི་འབྲོང་ཁུག་ཞེས་པའི་ས་གནས་སུ་སྐྱེས་པ་ཞིག་དང་ཁོང་གི་ཕ་མ་གཉིས་ནས་མི་ཚེ་ཧྲིལ་པོར་འབྲོག་པའི་འཚོ་བ་བསྐྱལ་ཡོད་ན་ཡང་ཁོང་ནས་འཚོ་བའི་ཆེད་དུ་དང་ཐོག་རྒྱ་གར་བྱང་ཤར་ཀ་ལོན་སྦུག་ཁུལ་དུ་ཚོང་ལས་དང། དེ་ནས་ཁ་ཆེའི་ཡུལ་གྲུ་ཏུ་པཱའི་ནང་ལོ་ཤས་རིང་གྱོན་ཆས་ཚོང་ཁང་ཞིག་ཏུ་ལས་ཀ་བྱེད་མྱོང་ཡོད་འདུག་དེ་རྗེས་ཁོང་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་ལོ་ཤས་རིང་གྱོན་ཆས་ཚོང་ཁང་དང་མཐར་ཁོང་ནས་བོད་ཟས་འདྲ་མིན་གྱི་ཟ་ཁང་ཞིག་ཕྱེས་ནས་འཚོ་བ་སྐྱེལ་བཞིན་ཡོད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་དམིགས་བསལ་བཅར་འདྲི་ལེ་ཚན་ནང་ཨ་མི་རི་ཀའི་ཨོ་རེ་གན་མངའ་སྡེའི་ཕོར་ལེན་བོད་རིགས་ཚོགས་པའི་གོ་སྒྲིག་འོག་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་ཕོར་ལན་ན་རྒྱལ་བའི་མཛད་འཕྲིན་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་ཞེས་པའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་དང་འབྲེལ་བའི་བགྲོ་གླེང་ཞིག་གནང་རྒྱུའི་འཆར་གཞི་ཡོད་པ་ལྟར་དེ་དང་འབྲེལ་བའི་ཕོར་ལན་བོད་རིགས་ཚོགས་པའི་ཚོགས་གཙོ་ཟུར་པ་དང་བགྲོ་གླེང་དེ་གོ་སྒྲིག་གནང་མཁན་བློ་བཟང་དོན་གྲུབ་ལགས་སུ། ཚོགས་འཆར་ཡོད་པའི་བགྲོ་གླེང་དེའི་དམིགས་ཡུལ་དང་ལས་འཆར་བཅས་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
གསན་མཁན་དམ་པ་ལྷན་རྒྱས་སྐུ་ཁམས་བཟང། དེ་རིང་ང་ཚོའི་ལེ་ཚན་འདིའི་ནང་ཡ་ཨ་རི Oregon མངའ་སྡེའི Portland བོད་རིགས་ཚོགས་པའི་གོ་སྒྲིག་འོག་ཟླ་འདིའི་ཚེས་ཉི་ཤུ་རྩ་གཉིས་ཉིན Portland ནང་རྒྱལ་བའི་མཛད་འཕྲིན་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་ཞེས་པའི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་དང་འབྲེལ་བའི་བགྲོ་གླེང་ཞིག་གནང་འཆར་ཡོད་འདུག་དེ་དང་འབྲེལ་ཕོར་ལན་བོད་རིགས་ཚོགས་པའི་ཚོགས་གཙོ་ཟུར་པ་དང་བགྲོ་གླེང་དེ་གོ་སྒྲིག་གནང་མཁན་བློ་བཟང་དོན་གྲུབ་ལགས་སུ་ཚོགས་འཆར་ཡོད་པའི་བགྲོ་གླེང་དེའི་སྐོར་ལ་བཅར་འདྲི་ཁག་ཅིག་ཞུ་ཡིན། སྐུ་ཁམས་བཟང་བློ་བཟང་ལགས། ཨོ་བཀྲ་ཤིས་བདེ་ལེགས་མཁའ་འགྲོ་དབྱངས་འཛོམས་ལགས། ཐོག་མར་དེ་ལ་ཡ་རྒྱལ་བའི་མཛད་འཕྲིན་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་ཞེས་པའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་དགོངས་པ་དང་འབྲེལ་བའི་བགྲོ་གླེང་འདི་འདྲ་ཞིག་གོ་སྒྲིག་གནང་དགོས་པའི་ད་དགོས་པ་ཟེར་ནའང་འདྲ་དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་ནམ།

དང་ཨ་ནི་ག་རེ་ལབ་དགོས་རེད་ལྷག་པར་དུ་ཨ་ནི་ག་རེ་ལབ་དགོས་རེད་ང་ཚོའི་བོད་པའི་ཆེད་དུ་སྐུ་ལས་ཨ་ནི་བསྐྱོན་དང་སྐྱོན་བཞིན་པ་རེད་ཨ་ནི་འདི་གི་ད་རིན་པོ་ཆེ་དེ་ཕེབས་པའི་ཞར་དང་ཞོར་ལ་ཨ་ནི་གདན་འདྲེན་ཞུས་ནས་ཨ་ནི་ང་ཚོ་སྐྱབས་མགོན་རིན་པོ་ཆེ་གི་ད་ང་ཚོ་ཐུགས་བསྐྱེད་བཞི་གི་དམ་བཅའི་སྐོར་ལ་ཨ་ནི་གྲོས་མོལ་འདི་ཨ་ནི་འདི་ང་ཚོ་གོ་སྒྲིག་བྱས་པའི་རྒྱུ་མཚན་འདི།

ཅིག་བྱས་ཨ་ནི་རྒན་ལགས་དང་འདྲ། Spokane Washington ད་ཉི་མ་རྒན་ལགས་འདྲ་བ་མཚོན་ན་ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་ཨ་ནི་ད་ལྟ་ད་ངས་དང་པོ་དེར་འདི་ཅིག་ཞུས་ན་བསམ་སོང་ཨ་ནི། གསུང་བཤད་གནང་མཁན་ཚང་མ་ལོག་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ད་མཉམ་དུ་ཨ་ནི་འདུག་ཕྱག་ལས་ཕྱག་ལས་གནང་མྱོང་མཁན་དང་ཨ་ནི་སྐྱབས་མགོན་རིན་པོ་ཆེ་ལ་འདུག་ཞབས་ཕྱི་ཞུས་མྱོང་མཁན་དེ་འདྲའི་ཤ་སྟག་ཅིག་ཡིན་ཟེར་ལབ་ནས་འདུག་ཞུ་ཡ་ཡིན།

ཐོག་ལ་ནི་དེབ་དང་ནི་མང་པོ་བརྩམས་མྱོང་ཤག་ཨ་འདི་ནི་གསུམ་པ་འདི་ང་ཚོ་ད་ལྟ Los Angeles ལ་བཞུགས་མཁན་རྒན་བསྟན་འཛིན་རྡོ་རྗེ་ལགས་འདུག་ཟེར་ཡོད་ཨ་རྒན་བསྟན་འཛིན་རྡོ་རྗེ་ལགས་ཨ་སྔོན་མ་ཨ་རི་དབུས་གཞུང་གི་ཨ་ནི་ལས་བྱེད་གནང་མྱོང་མཁན་བྱས་ཨ་དེའི་རྗེས་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་གསུང་བསྒྱུར་ཡང་འདི་ཨ་རི་ནུབ་ཕྱོགས་འདི་པར་ཕེབས་དུས་ག་ལ་གསུང་བསྒྱུར་གྱི་གནང་མྱོང་མཁན་ཅིག་བྱས།

ཁྱབ་པའི་ཆེད་ལ་ནི་རྒྱན་གཙོ་བོ་གཅིག་གིས་ནི་འདུག་ཞུགས་ཤ་ཡང་ཞུ་ཡིན་ནོ། ཨ་ན་ད་ཁྱེད་རང་གིས་འདི་གསུངས་སོང། ད་དེ་རིང་གི་བགྲོ་གླེང་འདི་ལ་ནི་དྲ་ཐོག་ནས་མཉམ་ཞུགས་གནང་ཐུབ་ཡས་ཀྱི་དེ་འདྲས་ཀྱི་མཐུན་རྐྱེན་ཅིག་བསྐྲུན་ཡོད་གསུངས་སོང། ཨ་ནི་ཡང་དྲ་ཐོག་ནས་ཁ་ཤས་འདིའི་ནང་མཉམ་ཞུགས་གནང་དགོས་ཡོད་ན་ག་འདྲས་སེ་གནང་དགོས་རེད་འདི་ངོ་སྤྲོད་ཞིག་གནང་དང། ད་འདི་ད་ལྟ་ང་ཚོ Facebook བརྒྱུད་ནས་འདུག་གནང་ཡས་ཡིན། ཨ་ནི་ལའོ་འདི་ད་ལྟ་ངེད་ཀྱིས་ད་ལྟ Facebook བརྒྱུད་ནས་བྱས། ཨ་ནི་འདི་གི་ད link འདི་འབྲེལ་བ་འདི་ག་ལབ་དགོས་རེད་ད་ལྟ་ཀུན་བདེ་གླིང་རིན་པོ་ཆེ་གི་ཨ་ནི་ད་ལྟ Facebook ཡོད་རེད་བ། འོང་འདི་ལ་འདི་མཉམ་དུ་ད་ལྟ་ང་ཚོ་གིས་ད་ང་འབྲེལ་བ་བྱས་དང་བྱེད་བཞིན་པ་ཡིན་ད་ལྟ

མཉམ་ཞུགས་གནང་མཁན་ད་དམིགས་ཡུལ་འདི་ད་ངས་ང་ཚོའི་ད་ག་ལབ་དགོས་རེད། ང་ཚོ་བོད་མི་ན་གཞོན་ཚོ་ལ་དམིགས་ཀྱི་ཡོད། ཨ་ནི་ད་ཡིན་ནའི་འདི་སུ་ཕེབས་ན་འགྲིག་གི་ཡོད་འདི་ད་སྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན་འདི་ང་ཚོའི་བོད་མི་ད་རྒན་གཞོན་བར་གསུམ་ལ་ལྟ་འདུག་ས་ག་ལ་དོ་སྣང་གནང་དགོས་ཀྱི་ཆགས་ཡོད་རེད། ཨ་ནི་དེ་མིན་གྱི་ཨ་ནི་འཛམ་བུ་གླིང་ཁྱོན་ཡོངས་ད། ག་ལབ་དགོས་རེད། འདི་གོ་ད་དོ་སྣང། བྱེད་དགོས་རེད། ལའོ་ཨ་ནི་སུ་ཡིན་ན་ད་འདི open ཡིན་ལའོ་འདི open ཡིན་འདི་ག་ལ་ང་རང་གི་ད་དེ། དེ་མིན་གྱི་དེ་བྱེད་པའི་སྐབས་དེ་ད་ང་རང་གི་རེ་བ། མི་ཉིས་བརྒྱ། ཉིས་བརྒྱ་ནས་སུམ་བརྒྱ་བར་དེ་ལ་ཅིག་རེ་བ་འདྲ་ཅིག་བྱེད་ཀྱི་ཡོད་ཨ་ནི་འདི་ནང་ལོགས་ལ། ཨ་ནི་དབྱིན་ཇིའི་འདི་གི་ད་མཉམ་ཞུགས་བྱེད་ཀྱི་འདུག་རེ་བ་བྱེད་ཀྱི་ཡོད་ལའོ།
སོ་བློ་གསལ་ལགས་ད། འདི་ངའི་དྲི་བ་ཐ་མ་དེ་ཆགས་ཀྱི་འདུག་ཨ། རྣམ་པ་ཚོས་ད་རེས་ཀྱི་བགྲོ་གླེང་འདི་འདྲ་ཞིག་གོ་སྒྲིག་གནང་བ་རེད་ཡང་མ་འོངས་པར་བགྲོ་གླེང་འདི་འདྲའི་རིགས་མུ་མཐུད་ནས་གནང་འཆར་ཡོད་ན་ཡང་མ་འོངས་པར་བརྗོད་གཞི་གསར་པ་ག་རེའི་ཐོག་ལ་གནང་རྩིས་ཡོད་ན།
ཨ་ལའང་ད། འདི་ང་ཚོ་ད་བོད་མི།

གནང་དགོས་རེད་བསམ་གྱི་འདུག་ཨ་ནི་འདི་ཡོད་འདི་ག་ལ་ད་མ་འོངས་པ་ཡིན་དུས་གོ་སྐབས་བྱུང་ན་ཡིན་དང་ཡིན་ཟེར་ན་ནི་ང་རང་འདུག་ས་ད་ག་ལབ་དགོས་རེད་གྲ་སྒྲིག་ཨང་གསར་ཡོད་ཟེར་ན་ནི་འདུག་ས་ཡོད་ཨ་ནི་ད་ང་རང་ཚོ་ད་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི་ག་རེ་ཡིན་ན་ད་བོད་མི་ཡོད་དོ་ཅོག་གིས་རེད་བ་ཨ་འདུག་ས་དགོངས་གཞི་འདི་ཚོ་ད་འགྲུབ་པའི་ཆེད་ཐབས་ཤེས་འདུག་ས་གནང་དགོས་ཀྱི་རེད་བསམ་གྱི་འདུག་ཨང།

ལགས་སེ་བློ་བཟང་དོན་གྲུབ་ལགས་ཁྱེད་རང་དེ་རིང་ང་ཚོའི་ལེ་ཚན་འདི་ནང་ལ་ཕེབས་བྱས་ཨམ་པོརཊ་ལེན་དུ་འཚོགས་འཆར་ཡོད་པའི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་མཛད་འཕྲིན་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་ཞེས་པའི་རྒྱལ་བའི་ཐུགས་ཀྱི་དམ་བཅའ་བཞི་དང་འབྲེལ་བའི་བགྲོ་གླེང་གི་སྐོར་ལ་ངོ་སྤྲོད་གསལ་པོ་ཞིག་གནང་སོང་བཀའ་དྲིན་ཆེ་ཞུ་ཡིན། ཐུགས་རྗེ་གནང། ལེ་གཡང་འཛོམས་ལགས།

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཡུ་རོབ་ནང་བོད་དོན་རྒྱབ་སྐྱོར་གནས་སྟངས་དང་རྒྱ་ནག་ཤུགས་རྐྱེན་ཆུང་དུ་འགྲོ་བཞིན་པའི་སྐོར་ཡུ་རོབ་བོད་མི་མང་སྤྱི་འཐུས་སྐུ་ཞབས་ཐུབ་བསྟན་དབང་ཆེན་ལགས་དང་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་རྣམ་གཉིས་ལ་བློ་བྷེ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན།
རྡ་རམ་ས་ལ་ནས་བོད་དང་རྒྱལ་སྤྱིའི་གནས་བབ་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་དེ་རིང་གི་ངེད་ཀྱི་ལས་རིམ་འདི་གི་ནང། ཡུ་རོབ་ཀྱི་སྤྱི་འཐུས་དགེ་བཤེས་ཐུབ་བསྟན་དབང་ཆེན་ལགས་དང་དེ་ག་ནང་བཞིན་གྱི་ཡུ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་རྣམ་པ་གཉིས་ཆེད་དུ་གདན་འདྲེན་ཞུས་ནས། དེང་སང་ཡུ་རོབ་ཀྱི་ནང་ལ་རྒྱ་ནག་གཞུང་གི། ཤུགས་རྐྱེན་སྤེལ་སྟངས་དང་ཨ་ནེ་ཡང་ཅིག་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་ཅིག་གིས་རྒྱ་ནག་དང་མཉམ་འབྲེལ་བྱེད་ཡ་ཕྱིར་འཐེན་བྱེད་ཀྱི་ཡོད་པ་དང་དེ་འདྲའི་སྐོར་ལ་ངས་གླེང་མོལ་ཞུ་གི་ཡིན་ཐོག་མར་ཨ་ནེ་དགེ་བཤེས་ཐུབ་བསྟན་རྒྱ་མཚོ་སྐར་དགེ་བཤེས་ཐུབ་བསྟན་དབང་ཆེན་ལགས་ལ་ཨ་ནི་འཚམས་འདྲི་ཞུ་ཡ་དང་ཆབས་ཅིག་དེ་ནི་དགེ་བཤེས་ལགས་རྣམ་པ་ཚོ་གི་སྤེན་དང་དེ་བ་ཨ་ནི་དགེ་བཤེས་ལགས་ཁྱེད་རང་གི་ལས་འགུལ་མང་པོ་སྤེལ་ཡོད་རེད་དེ་འདྲ་ཡིན་དུས་ད་ཅིག་སྤྱི་ཡོངས་ཀྱི་ནི་ཡོ་རོབ་ནང་དང་ལྷག་པར་དུ་ནི་སྤེན་དང་དེ་བ་ལ་བོད་དོན་རྒྱབ་སྐྱོར་དང་དེང་སང་ནི་བོད་དོན་ནི་དོ་སྣང་དང་རྒྱ་ནག་གཞུང་གི་ཤུགས་རྐྱེན་དང་དེ་ཚོ་གནས་སྟངས་ག་འདྲ་འདྲ་ཅིག་ཆགས་ཡོད་ན་ལགས། ད་དེའི་དྲི་བ་དེ་ཞེ་པོ་ཅིག་གཏིང་ཟབ་པོ་རེད།

འདིས་འཛམ་བུ་གླིང་ལ་ཁྱབ་བརྡལ་ཡོད་རེད་བ། འདིས་བྱས་ཙང་ནི་ང་ཚོ་བོད་དོན་ལ་རྒྱབ་སྐྱོར་ཅིག་བྱེད་དགོས་ཡ་གི་དོན་དག་གཙོ་བོ་ཅིག་དེ་ལས་འདས་ཀྱི་འདུག་དེ་ཡིན་དུས་ག་ནས་ད་ང་ཚོ་འདི་ཡུ་རོབ་ནས་ཡོད་པ་ཡིན་དུས་ཡུ་རོབ་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ཡིན་ན་ཡང་དངོས་གནས་ཀྱི་ང་ཚོ་བོད་པ་ལ་ཁོང་ཚོ་སེམས་ཤུགས་ཡོད་རེད་བ། ཁོང་ཚོ་ལ་རྒྱབ་སྐྱོར་ང་ཚོ་རྒྱབ་སྐྱོར་གནང་གི་ཡོད་རེད། ཡིན་ན་ཡང་ཆེས་མཐོ་པོའི་ཐོག་ནས་གནང་ཐུབ་ཀྱི་ཡོད་རེད་པས་ཟེར་ན་ཁག་པོ་རེད་ཡ། ག་རེ་ཟེར་ན་འདི་ཁོང་ཚོ་ཚོང་འབྲེལ་གྱི་ཡང་ཁོ་རང་ཚོ་ཁོ་རང་ཚོ

ལ་རེད་ད། ད་འདི་འདི་རྒྱ་ནག་གི་ཤུགས་ཡུ་རོབ་ལ་ཡོད་པའི་ཤུགས་རྐྱེན་དེ་གའི་ཚད་འཇལ་ས་དེ། དུས་ཚོད་ཀྱི་ཆ་ནས་བཤད་ན་ཉིས་སྟོང་བཅུ་དགུ་གི་ལོ་མཇུག་ནས་ནི་ཏོག་དབྱིབས་ནད་དུག་གི་དཀའ་ངལ་དེ་མ་འཕྲད་གོང་སྔོན་གྱི་ཨེ་ཡུ་དང་རྒྱ་ནག་གི་འབྲེལ་བ་ལྷག་པར་དུ་ཧྥ་རན་སི་དང་རྒྱ་ནག་གི་འབྲེལ་བ་དཔལ་འབྱོར་དང་ཚོང་གི་འབྲེལ་བ་དེ་གང་གང་འཚམ་གཞི་རྒྱ་ཆེན་པོ།

ཚོང་ཟོག་ཀྱི་ཧྥ་རན་སི་དང་ཡོ་རོབ་ནང་འདྲེན་དེ་ཤུགས་ཆེ་དྲགས། ད་ནི་ཧྥ་རན་སི་གི་བཟོ་སྐྲུན་བྱས་པའི་བཟོ་ཚོང་ཁང་གི་གློག་ཤེད་ཀྱི་ཐོན་སྐྱེད་འདི་གའི་སྟེང་རྒྱ་ནག་གི་ཁྲོམ་ར་ནང་འགྲོ་གི་ཡོད་མ་རེད། དེ་འདྲ་སོང་ཙང་ནི་ཕན་ཚུན་དོ་མ་མཉམ་པའི་གི་ཚོང་འབྲེལ་ཅིག་ཡོད་རེད། དེ་ནི་ཆབ་སྲིད་དང་ཕྱི་སྲིད་ཀྱི་ཐོག་ནས་རྒྱ་ནག་གི་གཞུང་ཚབ་ཀྱི་འགྲོ་སོང་བཏང་བྱས་ཁུང་ཙི་ལྟེ་གནས་ཚོགས་པ་ཟེར་མཁན་དེ་འདྲ་བཙུགས་བྱས།

དྲིལ་བསྒྲགས་བྱེད་མཁན་གྱི་སྟོབས་ཤུགས་ཤིག་བསྐྲུན་གྱི་ཡོད་རེད་ད། དེས་ལམ་ལྷོང་ད་གང་ལ་གང་འཚམ་ཕྱིན་ཡོད་རེད་དེ་ཐོག་ལ་རྩོམ་བསྒྲིགས་ངེས་རེད་དེ་ཐོག་ལ་དེབ་བསྒྲིགས་ངེས་རེད་མཁས་པ་རེ་ཟུང་རེ་ཟུང་གིས་ཞབས་འདྲེན་ཞུས་ཡོད་རེད། ཡིན་ན་ཡང་ད་ཉིས་སྟོང་བཅུ་དགུ་གི་ལོ་མཇུག་ཉིན་ཉིས་སྟོང་ཐམ་པ། ཉིས་སྟོང་འཛམ་བུ་གླིང་ཁྱོན་ཡོངས་ལ་ནི་རྒྱ་ནག་ལ་ཝུ་ཧན་ནས་མཆེད་པའི་འོས་ཏོག་དབྱིབས་ན་ཚ་དེ་གི་རྒྱལ་སྤྱི་ཁྱོན་ཡོངས་ལ་རྒྱ་ནག་གུང་ཁྲན་རིང་ལུགས་ཀྱི་དེ་ཁྱེར་སོ་དྭངས་གསལ་མེད་པ་དང་དངོས་ཡོད་གནས་ཚུལ་དང་མི་འཚམས་པའི། སྲིད་དོན་ཚོགས་པ་སོགས་དབང་ཆ་རྒྱུན་འཛིན་ཡོང་བའི་ཐོག་ལ་དགོས་མཁོ་འཚམ་པའི་རྐྱང་རྐྱང་གི་གནས་ཚུལ་བཀྲམ་གྱི་ཡོད་དེ་ཙམ་པ་ལས། དངོས་ཡོད་གནས་ཚུལ་འཛམ་བུ་གླིང་ལ་ཏོག་དབྱིབས་ན་ཚ་དེའི་ཐོག་ལ་ཆ་ཚང་དྭངས་གཙང་མེད་པའི་ཉེར་ལེན་ལ་བརྟེན་ནས་འཛམ་བུ་གླིང་ས་གོ་ལ་ཡོངས་སུ་རྒྱལ་ཁབ་མང་པོའི་ས་མཚམས་སྒོ་བརྒྱབ་དགོས། ཨ་ནི་མི་སྒང་ག་ཁྱིམ་དུ་ཐེམ་སྤང་བཀག་རྒྱ་ཟེར་ནས

མཉམ་འབྲེལ་རྒྱལ་ཚོགས་ལ་དཔལ་འབྱོར་གྱི་འགྲོ་སོང་གང་ལ་གང་འཚམ་དང་ཞི་བདེའི་དམག་དཔུང་སྐབས་མང་གང་ལ་གང་འཚམ་བཏང་དང་བཏང་ཡོད་ཡིན་ན་ཡང། རྒྱལ་སྤྱིའི་ཡང་རྒྱ་ནག་གི་དམར་ཤོག་ཚོགས་པ་གི་ལྟ་བ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལམ་དང་ལུགས་སྲོལ། ཁྲིམས་སྒྲིག་དང་དེ་འདྲའི་ཐོག་ལ་ཡང་རྒྱ་ནག་གི་ཤུགས་རྐྱེན་འདྲ་ཡང་གི་དེ། རྒྱལ་སྤྱི་གི་སྡིངས་ཆ་སྒང་ལ་ར་འཕྲོད་བྱུང་ཡོད་དེ་འདྲ་སོང་ཙང། དེང་སང་རྒྱ་ནག་གི་ནང་ལ་ཡིད་ཆེས་དང་རྒྱ་ནག་གི་ཤུགས་རྐྱེན་འདི་ནུབ་ཕྱོགས་ལ་ཉམས་པ་མ་ཚད།

དཔལ་འབྱོར་གྱི་ཉམས་ཆག་ཤུགས་ཆེན་པོ་ཞིག་ཅིག་ཡོང་གི་འདུག་བ་ད་ལྟའི་ཅིག་ཡང་ནུབ་ཕྱོགས་ནས་ཁོ་རང་ཚོ་ལ་ཅིག་ཚོང་གི་འབྲེལ་ལམ་དང་དེ་འབྲེལ་གྱི་སྒང་ནས་གནོན་ཤུགས་ཡོང་གི་ཡོད་རེད་བས་ཁོ་རང་ཚོ་ཅིག་ཡང་ནང་ལོག་གི་དཀའ་ངལ་འཕྲད་གི་ཡོད་ན།
རྒྱ་ནག་ལ་སྤྱི་ཡོངས་ཀྱི་ཆ་ནས་ཞི་ཅིན་ཕིང་གིས་དུས་ཡུན་ཁག་གསུམ་པ་གི་སྲིད་འཛིན་བྱེད་ཡག་རྩ་ཁྲིམས་ཁོ་རང་སྒྱུར་བ་དང་གཅིག་དེ་གཏན་འབེབས་བྱས་ནས་རྒྱ་ནག་སྤྱི་ཡོངས་ཀྱི་འགོ་ཁྲིད་ཀྱི་རུམ་དྲུག་ནས་ཁོ་རང་ཚོ་ཕྱོགས་གཉིས་གསུམ་ལ་གྱེས་ཡོད་པ་དེ་གསལ་པོ་རེད།

ཏོག་དབྱིབས་ན་ཚ་དེ་རྗེས་ནས་རྒྱ་ནག་གི་དཔལ་འབྱོར་དེ་ཡར་རྒྱས་འགྲོ་ཡག་གི་རེ་བ་རྒྱག་པར་བལྟས་ན་ཞི་ཅིན་ཕིང་གིས་མུ་མཐུད་ཀྱིས་འཕྲོད་བསྟེན་གྱི་སྲིད་ཇུས། ཏོག་དབྱིབས་ཀླད་ཀོར་གྱི་སྲིད་ཇུས་དེ་འཛིན་ནས་རྒྱ་ནག་གི་བཟོ་ཚོང་གི་སྒོ་ཕྱེ་མ་ཐུབ་ནས་ཐེམ་སྤང་བཀག་རྒྱ་མུ་མཐུད་བཀག་ཉར་བྱས་པ་ལ་བརྟེན་ནས། ཚོང་དང་དཔལ་འབྱོར་གྱི་ཐད་ཀྱི་ལས་དོན་དེ་ག་བསྐྱར་གསོ་བྱེད་ཐུབ་ཡག་མ་ཐུབ་པ་མ་ཚད། ཨ་རི་དང་ཡུ་རོབ་ཀྱིས་སྔ་མ་ནང་བཞིན་ཉོ་ཚོང་དེ་ག་སང་རྒྱ་ནག་ལ་མངག་ཡག་དང

བོད་ཀྱི་ནང་བསྟན་གྱི་ཆོས་ལུགས་ལ་དད་པ་བྱེད་མཁན་གྱི་ནུབ་ཕྱོགས་ཀྱི་མི་མང་པོ་ཞིག་ཡང་ཁོ་རང་ཚོ་གི་ཐོག་ནས་བོད་པ་ལ་ཡང་རང་བཞིན་གྱི་ཤ་ཚ་དང་གདུང་སེམས་མཉམ་བསྐྱེད་དང་རྒྱབ་སྐྱོར་དེ་འདྲའི་སླེབས་བསྡད་པའི་དངོས་ཡོད་གནས་ཚུལ་ཆགས་ཀྱི་ཡོད་རེད་བ་དེ་འདྲ་ཡིན་དུས། དེང་སང་གི་ནི་དགེ་བཤེས་མ་ཤི་ད་དགེ་བཤེས་ལགས་སྤེན་ནི་པའི་དོན་ནི་རྐང་རྩེད་སྤོ་ལོ་རྩེད་མཁན་དེ་འདྲའི་སྐད་གྲགས་ཆེན་པོ་དེ་འདྲའི་ཐུག་སོང་བ་དེ་འདྲ་ཡིན་དུས་ད་ཅིག་དེང་སང་གི་ནི་ཅིག།

ཡིན་ནའང་ཁོ་རང་ཚོའི་བསམ་བློའི་ནང་ལ་དེ་འདྲ་ཅིག་ཁྱེར་ཨེ་འདུག་འདུག་འདྲ་བོ་རུ་བྱས་རྗེས་ང་ཚོ་བོད་ཀྱི་ཞི་བའི་གོམ་བགྲོད་ངོ་རྒོལ་རུ་བྱས་པ་ཡིན་ན་ཡང་འོ་ང་ཚོ་འགྲོ་གི་ཡོད་མ་རེད་ཆབ་སྲིད་རེད། བྱས་རྗེས་ཁོ་ཚོ་ཆོས་ཚོགས་སུ་འགྲོ་གི་མི་འདུག་བ། འདི་འདྲའི་གི་ཐོག་ནས་ད་ལྟ་ཕྱི་རྒྱལ་ལ་ངོས་ནས་ཆོས་ཚོགས་མང་པོ་ཅིག་ད་བོད་པ་ལ་དགའ་བོ་ཡོད་རེད་རྒྱལ་བ་རིན་པོ་ཆེ་ལ་དགའ་བོ་ཡོད་རེད་ཆོས་ལ་དགའ་བོ་ཡོད་རེད་ཡིན་ནའང་བོད་ཀྱི་ཆབ་སྲིད་དང་གནས་སྟངས་སྐོར་ལ་རྒྱབ་སྐྱོར་བྱེད་མཁན་ཉུང་ཉུང་ཞིག་རེད།
དགེ་བཤེས་ལགས་ཨ་ནེ་ཡང་དེ་ལྟར་འབྲེལ་བ་གཅིག་ལ་ད་གཅིག་གི་རང་བཞིན་གྱི་ཕ་གི་ལ་བླ་མ་སྤྲུལ་སྐུ་མང་པོ་ཅིག་ཕེབས་བསྡད་ཡོད་རེད་དེ་ག་ནང་བཞིན་གྱི་ད་ནུབ་ཕྱོགས་ཀྱི་སྐད་ཡིག་གི་སྒང་ལ་ཡང་བོད་པ་གི་ཆོས་དང་འབྲེལ་བ་གི་དེབ་མང་པོ་ཞིག་ཅིག་འགྱུར་འགྲོ་གི་འདུག་དེ་འདྲ་ཡིན་དུས་དེ་འདྲའི་གི་ཡང་ཅིག་བོད་པ་དང་འབྲེལ་བ་ཡོད་རྒྱུ་གི་ནང་ཆོས་དང་འབྲེལ་བ་ཡོད་རྒྱུ་གི་དེབ་མང་པོ་ཅིག་བསྒྱུར་ནས་ནུབ་ཕྱོགས་ཀྱི་སྤྱི་ཚོགས་ནང་བཀྲམ་འགྲོ་དུས་ཡང

ཁོ་ཚོས་ཁོ་རང་ཚོ་གི་དངོས་གནས་ཀྱི་གཅིག་བོད་དོན་ལ་རྒྱབ་སྐྱོར་དང་ཤ་ཚ་དུ་བལྟས་ནས་ཏང་ཀྲའུ་དཔོན་རིགས་དེ་ཚོ་གི་ནང་ག་འདྲ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད། གཙོ་བོ་དཔོན་རིགས་ཚོ་གི་དགོངས་པ་བཞེས་ཕྱོགས་དེ་མི་མང་ལ་གཞི་བཅོལ་གྱི་ཡོད་རེད། ཕ་རན་སི་མི་མང་ནང་བོད་དང་ཧི་མ་ལ་ཡ་ལྷག་པར་དུ་བོད་བརྒྱུད་ནང་བསྟན་ཨ་ནི་ང་རང་ཚོ་བོད་ལ་བློ་ཐག་ཉེ་བོ་གི་མཛའ་སེམས་ཞིག་ཡོད་རེད་པ་དེ་ཤུགས་ཆེན་པོ་རེད། དེ་འདྲ་སོང་ཙང་དེ་ལ་བརྟེན་ནས་ནི་ཁོ་རང་ཚོ་ཆབ་སྲིད་པ་ཚོའི་ནང་སོ་སོར་རྒྱབ་སྐྱོར་བྱེད་མཁན་དང་འོས་ཤོག་འཕེན་མཁན་ཚོ་རྒྱབ་སྐྱོར་ཡོད་ཙམ་པ་ལ་དེ་ལ་དཔག་པའི་ལས་ཀ་བྱེད་དགོས་རེད། སྤྱི་ཡོངས་ཀྱི་ཆ་ནས་རྒྱལ་བ་རིན་པོ་ཆེ་གི་འཛམ་བུ་གླིང་སྐོར་སྐྱོད་མང་པོ་ཕེབས་རེད། སྐར་ལོ་མང་པོ་ཕེབས་པ་སོང་ཙང་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་དང། བོད་ཀྱི་ཡུལ་ཁམས་དང་བོད་ཀྱི་རིག་གཞུང། སྤྱི་ཡོངས་ཀྱི་དགའ་བོ་བྱེད་མཁན་ཚོ་བཟོ་དགོས་ཨ་ནི། དེ་ལ་ཅིག་བོད་ཟེར་མཁན་དེ་རྒྱལ་ཁབ་ཅིག་ལ་ངོས་འཛིན་རང་བཞིན་གྱི་བསམ་བློ་བག་ཆགས་ན་ཡོད་རེད་ད་ང་ཚོ་བོད་དེ་རྒྱལ་ཁབ་ཅིག་རེད་ལབ་དགོས་ཀྱི་ཡོད་མ་རེད་ཁོང་ཚོ་བོད་དེ་རྒྱལ་ཁབ་ཅིག་ཡིན་པ་ལ་ངོས་འཛིན་བྱེད་ཀྱི་ཡོད་རེད། དེ་ནང་བཞིན་ད་མ་འོངས་པ་ང་ཚོས་ད་ག་རེ་ངོ་སྤྲོད་བྱེད་དགོས་ཟེར་ན་ད་དེ་རྒྱ་མི་གི་ཁྲིམས་འགལ་གྱི་བཙན་པོ་དབང་སྒྱུར་བྱེད་ཀྱི་ལུང་པ་ཡིན་པ། ཨ་ནི་བོད་མི་མང་གི་མངོན་འདོད་དེ་གཞིས་བྱེས་མཉམ་འཛོམས་སྐྱབས་མགོན་རིན་པོ་ཆེ་བོད་ལ་གདན་འདྲེན་ཞུ་ཡ་ཡིན་པ་དེ་ང་ཚོ་ཆབ་སྲིད་གླིང་དགོས་རྒྱུར་ངོ་སྤྲོད་བྱེད་ཀྱི་ཡོད་རེད་ཁོང་ཚོ་དེ་མགོ་ཚོད་འགྲོ་གི་རེད། དེ་འདྲ་སོང་ཙང་སྐབས་གཅིག་ལ་ཁྱེད་རང་གསུངས་སོང་རེད་ཚོང་པ་ཁ་ཤས་ཀྱི་ཁེ་བཟང་ལ་བརྟེན་ནས་རྒྱལ་ཁབ་ཀྱི་སྲིད་ཇུས་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་རེད་དེ་ལ་ང་ཚོ་བོད་པ་ལ་སང་ཉིན་བློས་བཏང་གི་ཡོད་མ་རེད་མི་བཏང་ཡག་རྒྱུ་མཚན་ག་ནི་ཕ་རན་སི་ལ་ཆོས་ཚོགས་བརྒྱ་ཕྲག་ཁ་ཤས་ཅིག་ཡོད་རེད།

བོད་དོན་ལ་དཔེ་དོ་སྣང་ཆེན་པོ་དང་རྒྱལ་བ་རིན་པོ་ཆེ་དང་བོད་པ་དང་དེ་འདྲས་ལ་ཧ་ཅང་གི་དགའ་མོས་ཆེན་པོ་ཡིད་ཆེས་སྤུས་ཚད་མཐོན་པོ་དེ་འདྲས་འདྲ་བོ་ཅིག་རེད་ཤག་ཡིན་རྒྱུ་མཚན་ཧྥྲན་ཆིག་སྐད་ཡིག་ནང་ནས་ཁོ་ཚོས་དེབ་མང་པོ་ཅིག་སྦྱངས་ཡོང་གི་འདུག་ལབ་ཀི་འདུག་དེ་འདྲས་ཡིན་དུས་ཨ་ནི་ཧྥྲན་སི་ཀི་སྐད་ཡིག་གི་ནང་ཨ་ནེ་ཅིག་བོད་དོན་དང་གོང་ས་མཆོག་གི་སྐོར་དེ་འདྲས་དེ་འདྲས་ཤུགས་ཆེན་པོ་ག་འདྲེས་སེ་སླེབས་ཡོད་ན། འོ་ད་དེ་ཡི་སྐུ་མདུན་བཙན་བྱོལ་ལ་ཕེབས་ནས

ཡུ་རོབ་ཀྱི་ལུང་པ་དེ་གི་ནང་བོད་པ་མང་པོ་ཅིག་ད་སླེབས་བསྡད་ཡོད་རེད་བ་དེ་འདྲའི་འདུག་ཁོ་ཚོ་མ་འོངས་པ་ན་ཡུ་རོབ་ཀྱི་སྲིད་དོན་གི་ནང་འཛུལ་ནས་བོད་དོན་ལ་ནུས་པ་འདོན་ཐུབ་ཀྱི་ཡོད་ན་ད་ཅིག་གྲོས་ཚོགས་འཐུས་མི་ལངས་ཡ་དེ་འདྲའི་གི་ཐོག་ནས། ད་ལྟའི་ག་ལེར་ག་ལེར་གི་གཡུར་དུ་མེད་པའི་ཡོང་བཞག་ཡོང་ཡ་གྱི་རེད་ལྷག་པར་དུ་ཕ་རན་སི་ལྟ་བུ་ན་སུད་སི་ན་ད་ལྟ་བྱུང་དང་བྱུང་བཞིན་པ་རེད་སུད་སི་ས་གནས་གི་གྲོས་ཚོགས་ཞིག་ན་ཀང་ཏུང་བོད་པའི་སང་ག་ལིན་ཟེར་མཁན་ཅིག་རེད་དེ་ལ་ས་གནས་གི་གྲོས་ཚོགས་ནང་ན་ང་ཚོ་བོད་པ་ཞིག་རུ་ཆུན་པེ་ཟེར་ངེས་ཀྱི

ད་རྒྱལ་བ་རིན་པོ་ཆེ་གི་བཀའ་དགོངས་བཞིན་དུ་ཅིག་སྒྲུབ་དགོས་ཀྱི་ཡོད་རེད་མ་གཏོགས་དེ་ཡང་ཕྱི་རྒྱལ་ལ་འཚར་བའི་བོད་པ་ཁ་ཤས་ཁ་ཤས་དེ་ཁ་ཤས་རེད་ཉུང་ཤས་རེད་མ་གཏོགས་ཚང་མ་ལོ་གཞོན་པ་སྤྱི་བཏང་ཡག་པོ་ཐག་ཆོད་རེད། ཡིན་ནའང་ཉུང་ཤས་ཅིག་གིས་ད་ཡང་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་དེ་ཚོ་བརྗེད་འགྲོ་མཁན། བརྗེད་པ་ཙམ་མ་ཡིན་པའི་རྒྱལ་བ་རིན་པོ་ཆེ་ལ་མཚན་སྨད་བྱེད་མཁན་ད་དེ་འདྲ་ཡོང་གི་འདུག་བ་དེ་འདྲ་བགྲོ་གླེང་སླེབས་བསྡད་ཀྱི་འདུག་བ། འདི་དང་འདི་བྱས་པ་དེ་འདྲ་ཁ་ཤས་ཡོད་རེད་འདི་ཚོ་ཚང་མ་ལོག་ཧ་ལས་པའི་གི་ད་ང་ཚོ་ལས་རྒྱུ་འབྲས་ཧ་གོ་གི་ཡོད་རེད་ཡིན་ནའི་ལས་རྒྱུ་འབྲས་ད་རྩིས་ཀྱི་ཡོད་མ་རེད་ལས་རྒྱུ་འབྲས་འཁོར་གྱི་རེད་རེད་པ། དེ་ཡིན་དུས་དེ་འདྲ་བྱེད་དུས་ད་ང་ཚོ་རྒྱབ་སྐྱོར་ད་བྲེལ་བ་དང་པོ་ནང་བཞིན་རྒྱབ་སྐྱོར་མུ་མཐུད་བྱས་ང་ཚོ་རག་གི་རེད་བསམ་གྱི་འདུག་ཡིན་ནའི་རྒྱབ་སྐྱོར་གཅིག་པོ་མིན་པ་བྱས་ང་ཚོ་བོད་པ་རང་གིས་ང་ཚོ་མཉམ་དུ་རྒྱབ་སྐྱོར་དང་བོད་མི་ཚོ་མཉམ་རུབ་ཀྱི་ཐོག་ནས་ང་ཚོ་བོད་ཀྱི་རྩ་དོན་ལ་ཤུགས་རྒྱབ་དགོས་ཏེ

རྣམ་པ་ཚོ་གིས་བོད་དང་རྒྱལ་སྤྱིའི་གནས་བབ་གསན་པ་ལ་ཐུགས་རྗེ་ཆེ་ཞུ་གི་ཡོད། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེ་གཡོས་སྒྲོན་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། སྦེལ་ཇམ་བོད་སྐུ་ཚབ་དོན་གཅོད་གྱེན་ཁང་རིག་འཛིན་ཆོས་སྒྲོན་ལགས་ཀྱིས་རེས་གཟའ་ལྷག་པའི་ཉིན་ཡུ་རོབ་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས David Lega མཆོག་དང་མཇལ་འཕྲད་གནང་བའི་སྐབས་ཡུ་རོབ་གྲོས་ཚོགས་ནང་སྦེལ་ཇམ་བོད་སྐུ་ཚབ་དོན་གཅོད་ཁང་ནས་བོད་དོན་ལས་འགུལ་སྤེལ་བའི་ཐད་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཞུས་པ་མ་ཟད། ད་ལྟའི་བོད་ནང་གི་གནས་སྟངས་དང་དམིགས་བསལ་བོད་ཕྲུག་ས་ཡ་གཅིག་ལྷག་ནང་མི་དང་ཁ་བྲལ་བཏང་ནས་བཙན་ཤེད་ཀྱིས་གཏན་འཇགས་སློབ་གྲྭར་བཞག་པའི་རྒྱ་ནག་གཞུང་གི་བྱ་སྤྱོད་རྣམས་ངོ་སྤྲོད་སྙིང་བསྡུས་ཤིག་ཞུས་ཡོད་པ་རེད་འདུག་ཨ་མི་རི་ཀའི་ནུབ་བྱང་བོད་མིའི་རིག་གཞུང་ཚོགས་པ་དབུ་བརྙེས་ནས་ལོ་ངོ་སུམ་ཅུ་འཁོར་བའི་མཛད་སྒོར་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་མཆོག་སྐུ་མགྲོན་གཙོ་བོར་གདན་ཞུ་གནང་འདུག་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་ཉིན་འདི་ག་བྱང་ཨ་མི་རི་ཀའི་བོད་སྐུ་ཚབ་དོན་གཅོད་ཁང་ནས་བཏང་བའི་གནས་ཚུལ་ནང་ཨ་མི་རི་ཀའི་ནུབ་བྱང་ཁུལ་དུ་ཡོད་པའི་པོར་ལེན་གྲོང་ཁྱེར་དེའི་ནང་ནུབ་བྱང་བོད་མིའི་རིག་གཞུང་ཚོགས་པ། NWTCA ཞེས་པ་བཙུགས་པ་དེ་ནི་པོར་ལེན་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་ཀྱི་གཟའ་མཇུག་སློབ་གྲྭ་ཡིན་པ་རེད། རྒྱ་ནག་གཞུང་གིས་བོད་དང་བལ་ཡུལ་བར་གྱི་ཚོང་ལམ་གསར་པ་མགྱོགས་པོ་སྒོ་མོ་འབྱེད་རྒྱུ་བྱེད་བཞིན་པའི་གནས་ཚུལ་ཐོན་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན།